ཨ་རིའི་རླུང་འཕྲིན་ཁང་གི་ལས་རིམ་གསན་མཁན་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། གཟའ་འཁོར་འདིའི་རེས་གཟའ་ཕུར་བུའི་ཉིན་ཁེ་ན་ཌའི་གྲོང་ཁྱེར་ཀྲོ་རོན་ཀྲོ་ནང་གི་བོད་པའི་ཚོགས་པ་ལྔ་མཉམ་རུབ་ཐོག་ནས་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝ་ནང་ལ་བོད་དོན་ཞུ་གཏུག་གི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་འདུག་ད་ཐེངས་འདིའི་བོད་དོན་ཞུ་གཏུག་གི་ལས་འགུལ་དེ་རྒྱལ་ས་ཨོ་ཊ་ཝ་ནང་གི་ཁེ་ན་ཌའི་གྲོས་ཚོགས་ནང་ལ་སྤེལ་ཡོད་པ་དང། ཨ་ནི་ལས་འགུལ་དེ་ལ་གྲོང་ཁྱེར་ཀྲོ་རོན་ཀྲོ་ནང་གི་བོད་པའི་ཚོགས་པ་ཁག་གི་རྒྱུན་ལས་དང་ཨ་ནི་དེ་ག་ནང་བཞིན་ས་གནས་བོད་མི་གང་འཚམ་གྱིས་མཉམ་ཞུགས་གནང་ཡོད་པ་མ་ཟད། ལས་འགུལ་བ་ཚོས་ཁེ་ན་ཌའི་གྲོས་ཚོགས་འཐུས་མི་ཁ་ཤས་དངོས་སུ་ཐུག་འཕྲད་གནང་ཡས་ཀྱི་གོ་སྐབས་དེ་འདྲ་བྱུང་འདུག་ད་གཟའ་འཁོར་འདིའི་ལས་རིམ་ནང་ལ Canada Tibet Committeeའམ་ཁེ་ན་ཌའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཤེས་རབ་མཐར་ཕྱིན་ལགས་དང། གྲོང་ཁྱེར་ཀྲོ་རོན་ཀྲོ་ནང་གི་ས་གནས་བུད་མེད་ཚོགས་པའི་ཚོགས་གཙོ་བདེ་ཆེན་དགའ་བ་ལགས་གཉིས་མཉམ་དུ་ཐེངས་འདིའི་ད་བོད་དོན་ཞུ་གཏུག་གི་ལས་འགུལ་དེ་ག་འདྲ་འདྲ་ཅིག་བྱུང་ཡོད་མེད་དེ་འདྲའི་ཐད་ལ་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན་རྣམ་པ་གཉིས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། བཀའ་འདྲི་ཞུ་བའི་དང་པོ་དེ་ཤེས་རབ་ལགས་ཡིན་ཤེས་རབ་ལགས་ད་གཅིག་བོད་དོན་ཞུ་གཏུག་གི་ལས་འགུལ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཁེ་ན་ཌའི་བོད་དོན་ཞུ་གཏུག་གི་ལས་འགུལ་དེ་ཆགས་བསྡད་ཀྱི་ཡོད་ས་རེད་ད་ལས་འགུལ་དེ་མཇུག་བསྒྲིལས་ཡོད་པ་སོང་ཙང་སྤྱི་ཡོངས་ཀྱི་ཆ་ནས། འདི་ལོའི་བོད་དོན་ཞུ་གཏུག་གི་ལས་འགུལ་དེ་ག་འདྲ་འདྲ་ཅིག་བྱུང་སོང་དགོངས་ཀྱི་འདུག།

ཐེངས་འདི་གི་ད་བོད་དོན་ཞུ་གཏུག་གི་ལས་འགུལ་སྐབས་སུ་ཁེ་ན་ཌའི་ཆབ་སྲིད་ཚོགས་པ་ལྔ་གི་གྲོས་ཚོགས་འཐུས་མི་བཅུ་ཐུག་འཕྲད་གནང་ཐུབ་ཡོད་པའི་སྐོར་ལ་གཅིག་གསུངས་སོང། ཁེ་ན་ཌའི་ནང་ལ་རྩ་བའི་ཆ་ནས་གང་ལྟར་ཆབ་སྲིད་ཚོགས་པ་ཆེ་བ་ག་རེ་ག་རེ་འགྲོ་བཞིན་ཡོད་རེད་རན་རྣམ་པ་ཚོ་གི་ཐུག་འཕྲད་གནང་ས་གི་གྲོས་ཚོགས་འཐུས་མི་ཚོ་ཆབ་སྲིད་ཚོགས་པ་ག་ནས་ཆགས་བསྡད་ཡོད་རེད། ད་སྤྱིར་བཏང་ཁེ་ན་ཌ་ལ་ཆབ་སྲིད་ཚོགས་པ་ལྔ་ཡོད་པ་བྱས་ད་ད་གཞུང་འཛིན་མཁན Liberal བྱས་དེ་ག་ནང་བཞིན་གྱི Official ལྡོག་ཕྱོགས་ལ་བཞུགས་བསྡད་མཁན་ད Conservative

དང་ཐོག་བོད་ནང་དུ་ཡོད་པའི་གཏན་འཇགས་སློབ་གྲྭ་སྒང་ལ་ད་གྲོས་ཚོགས་ཁེ་ན་ཌ་གྲོས་ཚོགས་ངོས་ནས་ཉམས་ཞིབ་ཆེད་དུ་བྱེད་བཞིན་པ་རེད། དེའི་ཆ་ཚང་ལ་ཨ་ནི་ཤུགས་རྐྱེན་མང་བ་ཐེབས་པའི་ཆེད་དུ་དེ་ག་ནང་བཞིན་མ་འོངས་པ་ཀྱི་བོད་དོན་ལས་འགུལ་ལ་ཤུགས་རྐྱེན་ཐེབས་པའི་ཆེད་དུ་ང་ཚོ་དེ་བསྐོ་བཞག་གནང་ཡས་ཀྱི་དོན་དག་གཙོ་བོ་རོགས་ཀྱི་དེ་འདྲའི་ཟིན་ཡིག་ཡར་ཞུས་འདུག་ག་ལ་ཁོ་རང་ཚོའི་ངོས་ནས

གཙོས་བོད་ཀྱི་ལོ་རྒྱུས་ཡོད་པ་དང་བོད་དོན་སྒང་ལ་སེམས་ཁུར་དང་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་གསུངས་གི། བདེ་ཆེན་ལགས་ད་ཐེངས་ད་རྣམ་པ་ཚོ་གིས་ཞུ་སྐུལ་གནང་ཡས་ཀྱི་དོན་སྣེ་གཅིག་ད་གལ་ཆེ་བ་གཅིག་དེ་ད་ཤེས་རབ་ལགས་ཀྱིས་གསུངས་པ་དེ་ཁེ་ན་ཌའི་གྲོས་ཚོགས་ནང་ལ་གྲོས་ཚོགས་ནང་ལ་ཟེར་ན་གྲོས་ཚོགས་དང་ད་སྲིད་གཞུང་ནང་ལ་བོད་དོན་འབྲེལ་མཐུད་པ་ཅིག་བསྐོ་བཞག་གནང་ཡས་ཐོག་ལ་རྣམ་པ་ཚོ་གིས་ཞུ་སྐུལ་གནང་ཡས་ཀྱི་དོན་དག་གཅིག་དེ་ཆགས་ཀྱི་ཡོད་ས་རེད་དེ་མིན་གནད་དོན་ག་རེ་ག་རེ་ཐད་ལ་རྣམ་པ་ཚོ་གིས་གྲོས་ཚོགས་འཐུས་མི་ཚོ་དང་བརྗེ་རེས་གནང་བའི་སྐབས་སུ་ཞུ་གཏུག་གནང་ཐུབ་ཡོད་རེད།

ད་ད་ལྟ་བདེ་ཆེན་ལགས་ཀྱིས་གསུང་ཡས་དེ་རྒྱ་ནག་གཞུང་གིས Colonial School ཟེར་ཡས་དེ་རྒྱ་ནག་གཞུང་གིས་བོད་ནང་ལ་གཏན་འཇགས་བསླབ་གྲྭ་དེ་འདྲ་བཙུགས་ནས་ཨ་ནི་བོད་ནང་གི་ལོ་ཆུང་བྱིས་པ་ཚོ་ཅིག་གང་ལྟར་གཏན་འཇགས་བསླབ་གྲྭ་དེ་ཚོ་ལ་བཏང་ཨ་ནི་འདི་ཚོའི་ནང་ལ་རྒྱ་ནག་རྒྱ་ཡིག་རྒྱ་སྐད་རྐྱང་པའི་ཐོག་ནས་སློབ་འཁྲིད་བྱེད་ཡས་ཀྱི་ད་གང་ལྟར་རྒྱ་ནག་གཞུང་གིས་བོད་ནང་ལ་ལས་འགུལ་སྤེལ་བཞིན་པ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ག་ནང་བཞིན DNA བསྡུ་རུབ་བྱས་ཏེ་ད་གནད་དོན་ཚབས་ཆེན་པོ་གཅིག་ལ་ངོས་འཛིན་བྱེད་ཀྱི་འདུག་བོད་ནང་གི་བོད་མི་མང་པོའི་ཁྲོད་ནས་གང་ལྟར་ས་ཡ་གཅིག་ལྷག་ཙམ་གྱི་ཁྲོད་ནས་རིགས་རྫས་སམ DNA བསྡུ་རུབ་བྱེད་བཞིན་པའི་ཀྱི་གནད་དོན་གཅིག་ཆགས་བསྡད་ཀྱི་ཡོད་རེད་ད་དེ་ཚོའི་ཐོག་ལ་ཉེ་ཆར་རང་ཨ་མི་རི་ཀའི་ཕྱི་སྲིད་བློན་ཆེན། ཕྱི་སྲིད་དྲུང་ཆེ་ཨན་ཐྲོ་ནི་བྷི་ལིང་ཀིན་གྱི་བློ་འཚབ་ཡོད་པའི་ཀྱི་བཀའ་མོལ་དེ་འདྲ་གནང་འདུག་ཨ་ནི་བདེ་ཆེན་ལགས་འདི་གཅིག་གསུངས་དང་ད་ལྟ་གནད་དོན་འདི་ཚོའི་ཐད་ལ་ཁྱེད་རང་ཚོ་གིས་ཞུ་སྐུལ་གནང་བའི་སྐབས་སུ་གྲོས་ཚོགས་འཐུས་མི་ཡིན་ནའི་འདྲ་གྲོས་ཚོགས་འཐུས་མི་གྱི་ལས་ཁུངས་ནང་ལ་ཕྱག་ལས་གནང་མཁན་ཚོ་གི་ཡ་ལན་གནང་ཕྱོགས་ཁོ་ཚོ་གི་ལན་འདེབས་གསལ་བཤད་གནང་ཕྱོགས་འདྲ་བོ་ཅིག་འདོད་འདོད་བློ་ཚིམ་པ་འདྲ་བོ་ཅིག་བྱུང་སོང་བྱུང་མ་སོང་ཨ་ནི་ཁོ་ཚོ་གཙོ་བོ་འདྲ་བོ་ཅིག་ག་རེ་གསུང་གི་འདུག་ང་ཚོ་ལ་དཔེ་ཡག་པོ་རྒྱབ་སྐྱོར་གནང་སོང་མོ་རང་ཆ་བཞག་ན་ད North America ནས་ཡིན་ས་རེད Indigenous གི་མི་ཡིན་གསུང་གི་འདུག་ཨ་ནི་ཁོ་རང་གི་འདི་དང་ང་ཚོའི་གི་ད་ད་ལྟ Colonial School དེ་ཚོའི་གི་ཐོག་ལ་དཔེ་འབྲེལ་བ་ཤུགས་ཆེན་པོ་གཅིག་པ་གཅིག་རྐྱང་དེ་འདྲ་སྔོན་མ་ཁོ་རང་ཚོ་བྱུང་མཁན་དེ་འདྲ་རང་རེད་ཤག་ཟེར་ཨ་ནི་ཁོ་རང།

དེ་ནས་ཤེས་རབ་ལགས། ཐེངས་འདི་གི་བོད་དོན་ཞུ་གཏུག་གི་ལས་འགུལ། ནང་ལ། ལས་འགུལ་དེ་གང་ལྟར་མགོ་འཁྲིད་བྱེད་མཁན་ཀེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་ནང་ལ་ཡོད་པའི་ཚོགས་པ་སྒྲིག་འཛུགས་བོད་པའི་གི་ཚོགས་པ་སྒྲིག་འཛུགས། བཞི་ལྔ་ཙམ་ཅིག་གིས་གོ་སྒྲིག་གནང་ཡོད་ས་རེད། ལས་འགུལ་ནང་ལ་མཉམ་ཞུགས་བྱེད་མཁན་འདྲ་བོ་ཅིག་མང་ལོས་བྱུང་སོང་བས་ཨ་ནི་ཁོང་ཚོ་ལ། ཅིག་ལས་འགུལ་འདིའི་ཐོག་ནས་ཞུ་གཏུག་གི་ལས་འགུལ་འདིའི་ཐོག་ནས་མྱོང་ཚོར་འདྲ་བོ་ཅིག་ག་འདྲ་བྱུང་སོང་ལོ་གཞོན་པ་ཡང་གང་འཚམ་ཅིག་ཡོད་ས་རེད་བ་དེ་རིང་གི་ལས་འགུལ་འདི་ནང་ལ།

བདེ་ཆེན་ལགས་ད་ལྟ་བུད་མེད་ཚོགས་པའི་ཀྱི་ངོས་ནས་ཞུ་གཏུག་ལས་འགུལ་ལ་ཕེབས་མཁན་ག་ཚོད་འདྲ་བོ་ཅིག་བྱུང་ཡོད་རེད་ཨ་ནི་དེ་ག་ནང་བཞིན་དེ་རིང་གི་ཞུ་གཏུག་ལས་འགུལ་ནང་ལ་མཉམ་ཞུགས་བྱེད་མཁན་མང་ཆེ་གཅིག་གྲོང་ཁྱེར་ཊོ་རོན་ཊོ་ནང་ལ་གནས་སྡོད་བྱེད་མཁན་རྐྱང་པ་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་ས་རེད་ཡང་ཀེ་ན་ཌའི་ས་ཁུལ་གཞན་པ་ནས་ཞུ་གཏུག་ལས་འགུལ་ལ་ཕེབས་མཁན་དེ་འདྲ་བྱུང་ཡོད་རེད་ཡོད་མ་རེད་བདེ་ཆེན་ལགས་གསུངས་དང།

ཆ་ང་རང་ཚོའི་གི་གྲོས་ཚོགས་འཐུས་མི་བཅར་ས་ལ། ང་ཚོའི་གི་འཐུས་མི་གཅིག་ལ་བཅར་དུས་ག་ནས་ད་ལྟ། ང་ང་ཚོ་བུད་མེད་ལྷན་ཚོགས་ནས་རྒྱུན་ལས་གཉིས་བྱས་ཨ་ནི། སློབ་གྲྭའི་སྤུ་གུ་གཉིས་ཡོད་ཡང་ད་ཁོང་ཚོ་དེ་ཤེས་རབ་ལགས་གསུངས་གསལ་ལྟར་རེད། ཁོང་ཚོ་ཆོས་ལྡན་གླིང་གི་ཡུལ་ཁོ་རང་ཚོའི་གི་དེ།

འདུག་དེ་འདྲའི་ཁྲིད་སྐྱོར་དེ་ཚོ་དཔེ་བློ་ཕམ་འདུག་རྒྱབ་སྐྱོར་ཡིན་ཡིན་ཅིག་མིན་ཅིག་གནང་རོགས་བྱེད་ཟེར་ཁོ་རང་ཚོ་གིས་ཞུས་སོང་ཨ་ནི་ད་ལྟ climate change སྐོར་ལས་ང་ཚོ་བུ་མོ་ཅིག་གིས་ཞུས་རེད་ཨ་ནི་བོད་ནས་ང་ཚོ་ད climate change གི་ཟེར་དུས་ག་ནས་བོད་ནས་ད་ཆུ་དང་ག་རེ་ཡིན་ན་རླུང་དང་ག་རེ་ཡིན་ན་ཚང་མ་བོད་ནས་ཡོང་གི་ཡོད་རེད་ད་འདི climate change ཆགས་དུས་ག་ནས། འཛམ་བུ་གླིང་ག་ས་ག་ལ་ཨ་ནི་ང་ཚོའི་གི་ཆུ་འདི་རྒྱ་གར་དང་ག་ས་ག་ལ་འགྲོ་གི་ཡོད་དུས་ག་ནས་ཚང་མ་ལ་ད་འདི་གི་དཔེ་ཤུགས་རྐྱེན་ཐེབས་ད་དེ་ཚོ་དཔེ་ཆགས་གི་འདུག་ཨ་ནི་འདི་ལ་གང་ག་ཀེ་ན་ཌ་གིས་རྒྱབ་སྐྱོར་གནང་དགོས་ཡོད་ད་ད་ཀེ་ན་ཌ་སྐད་སྐྱོར་རེད་སྤུ་གུ་གཉིས་བྱས། ད་སྤྱིར་བཏང་དེ་འདྲ་ཞུ་གཏུག་གནང་མཁན་ཁྲོད་ལ་ཞུ་གཏུག་གནང་མཁན་གྲས་ལ་ལོ་གཞོན་པ་འདྲ་བོ་ཅིག་ག་ཚོད་འདྲ་བོ་ཅིག་ཡོད་རེད། ཁ་སང་ང་ཚོ་ཕལ་ཆེར་སྤུ་གུ་བཅུ་ཡོད་བསམ་སི་ད་ལ་སྤུ་གུ་བཅུ་ཡོད།

ད་ལྟ། ཤེས་རབ་ལགས། འདི་ད་ལྟ་དེ་ཨ་མི་རི་ཀའི་ནང་ལ་རྒྱལ་སྤྱིའི་བོད་དོན་ལས་ཡུལ་ཁང་གི་གཙོ་བོ་འགོ་ཁྲིད་པའི་ཐོག་ནས་ད་ལོ་འཁོར་མོ་གཅིག་གི་ནང་ལ་ཞུ་གཏུག་གི་ལས་འགུལ་ཅིག་གོ་སྒྲིག་གནང་གི་ཡོད་རེད་ད་འདིའི་ནང་ལ་ཨ་མི་རི་ཀའི་ནང་གི་ས་གནས་མང་པོ་ཅིག་ནས་བོད་མི་ཚོ་ཕེབས་ནས་ཨ་རི་གྲོས་ཚོགས་ཀྱི་ནང་ལ་ཞུ་གཏུག་ལས་འགུལ་སྤེལ་གྱི་ཡོད་རེད་རྣམ་པ་ཚོ་དེ་འདྲ་ཀེ་ན་ཌ་གི་ཞུ་གཏུག་ལས་འགུལ་འདིའི་ནང་ལ་ཅིག་ཀེ་ན་ཌ་ད་ཅིག་ས་གནས་གཞན་པ་དེ་འདྲས་ཡང་བོད་མི་གནས་སྡོད་བོད་མི་ཚོ་ཀལ་ཀེ་རི་ཝེན་ཁུ་ཝེ་མེལ་པོན་སའི་ས་གནས་མང་པོ་ནང་ལ་གནས་སྡོད་བྱེད་མཁན་ཡོད་རེད་བ།

འདི་པོ་ལ་གཅིག་རྒྱབ་སྐྱོར་ཞུ་མཁན་གཙོ་བོ་རུ་གཅིག་དང་དུ་བོད་དོན་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་ཚོགས་གཙོ་ཨ་རིབ་ཝི་ར་ནི་གི་ལས་ཁུངས་ནས་བྱས་བྱས་ཨ་ནི་དང་དུ་དུ Intern ཕལ་ཆེར་དྲུག་ཡིན་པ་འདྲ་རུ་ཨ་དེ་དུ་ལ་ལོང། དྲུག་ནས་དྲུག་ཆ་དུ་ང་རང་ཚོ་ཚོགས་འདུ་ཁ་ག་བ་གྲོས་ཚོགས་འཐུས་མི་གི་སོ་སོའི་ལས་ཁུངས་ལ་དང་དུ་དུ Delegates ད་ཚོགས་འདུ་ཕེབས་མཁན་ཚོ་ལ་དུ་རོགས་པ་བྱས་ད་དེ་ནང་བཞིན་གི་ཨ་ཚོགས་འདུ་ཚར་བྱས་ཉིན་གི་ཐ་མ་དེ་ལ

རྒྱབ་རོགས་བྱས་ཞུ་བའི་དང་ད་ནི་ཇི་ལྟར་ལེགས Follow up ལེགས་པོའི་མང་པོ་ཅིག་ལ་ནི Intern གིས་རོགས་པ་གནང་གི་རེད་ཞུ་བའི་འགོ་འཛིན་དང། རེད་ད་ད་ནི Follow up ཟེར་དུས་ཙམ་པ་མཇུག་སྐྱོང་གནང་དགོས་ཡས་ཀྱི་ལས་དོན་འདི་འདྲའི་ད་མང་པོ་ཅིག་ཡོད་རེད་གསུངས་སོང་མཇུག་སྐྱོང་འདི་ཚོ་མང་ཆེ་ཅིག་གྲོས་ཚོགས་ནང་ལ་ཅིག་གང་དག་ལས་སྦྱོང་གནང་མཁན Intern བོད་པ Intern ལོ་གཞོན་པ་ཚོ་གིས་ཕྱག་རོགས་གནང་གི་རེད་གསུངས་སོང་འདི་ཡང་འགོ་ཁྲིད་མཁན་རྒྱབ་ལ་ལས་ཀ་བྱེད་མཁན་འདྲ་བོ་ཅིག་གཙོ་བོ་འདྲ་བོ་ཅིག Canada Tibet Committee འམ Canada བོད་དོན་རྒྱབ་སྐྱོར་ཚོགས་པ་གིས་གནང་གི་ཡོད་རེད་བས།

དེ་ནས་བདེ་ཆེན་ལགས་འདི་ད་ལྟ་འདི་གསུངས་རེད་ཁྱོད་རང་གིས་ད་དེ་སྔ་ཡིན་ནའི་དེ་སྔའི་ཡང་ལས་འགུལ་འདི་འདྲའི་ཞུ་གཏུག་གི་ལས་འགུལ་འདི་འདྲའི་ཁ་ཤས་ཅིག་ལ་ཕེབས་ཐུབ་ཡོད་ས་རེད་དེ་བྱེད་དུས་ཙམ་པ་འདི་ཚོ་ད་ལས་འགུལ་ལོ་རེ་ལོ་རེ་གི་ལས་འགུལ་ཕར་ལ་ཁྱད་པར་འདྲ་བོ་ཅིག་ཆེ་བ་ག་རེ་འདྲ་ཅིག་ཐུགས་སྣང་ཡོང་གི་འདུག་ཡང་མེད་ན་འདྲ་བོ་འདྲ་བོ་འདྲ་ཅིག་ཟེར་གི་འདུག་གས་དེ། ལོ་ལོ་ལ་ཁྱད་པར་དེ་འགྲོ་གི་ཡོད་པའི་རྣམ་པ་འདྲ་བོ་ཅིག་འདུག་གས་གྲོས་ཚོགས་འཐུས་མི་ཚོ་གིས་རྒྱབ་སྐྱོར་གནང་ཕྱོགས་རྣམ་འགྱུར་སྟོན་ཕྱོགས་འགྲེལ་བཤད་བསྐྱོན་ཕྱོགས་འདི་འདྲའི་ཡིན་ནའི་འདྲ་རྣམ་པ་ཚོ་གིས་ཡང་ཅིག་གས་བོད་མི་ཚོ་གིས་མཉམ་ཞུགས་བྱེད་ཕྱོགས་འདི་འདྲའི་ཐོག་ནས་གང་དག་ཁྱད་པར་ཆེ་བ་འདྲ་བོ་ཅིག་ག་རེ་ཟེར་གྱི་འདུག།
ད་རེས་འདི་ལ་དམིགས་བསལ་གྱིས་ང་གཞོན་སྐྱེས་ཚོ་མང་པོ་ཡོད་དུས་ག་ནས་ཁོང་ཚོའི་ཚོར་བ་དེ་དག་ཡི་གེ་ལ་ཞུས་ས་ཡིན་ནའི་རེད་ཡིན་ནའི་མ་ལ་ད་མ་ཁོང་རྣམ་ཚོ་གིས་ད་འདི་གནང་གི་འདུག Response གནང་གི་འདུག་དེ་ལྟས་པ་ཡིན་ན་དཔེ་སྤུ་གུ་ཆུང་ཆུང་ཚོ་ལ་ཁོང་རྣམ་ཚོས་དོ་སྣང་ཤུགས་ཆེན་པོ་གནང་གི་འདྲ་བོ་ཅིག་ང་རང་གིས་དོ་སྣང་བྱུང་སོང། བྱུང་སོང་སྤྱི་བཏང་ནས་ང་ཚོ་བོད་པ་ལ་ཁོང་རྣམ་ཚོ་དཔེ་ཉེ་བོ་གནང་གི་འདུག་རྒྱབ་སྐྱོར་ཡིན་ཤག་ཤག་ཡིན་གསུང་གི་འདུག་ཨ་ནི་ཨ་ད་ང་འདི་དང་འདི་མཉམ་འདོག་འདི་ཞུས་ངས་གྲོ་སོ་རིན་ཚེ་ལགས། ད་ལྟ་འདི། ཁ་སང་ང་ཚོའི་སྤུ་གུ་ཚོ་ཡོད་དུས་ག་ནས་ནི་ང་གྲོས་ཚོད་ཐུབ་མིན། ང་ཚོ་བགོ་བཤའ་རྒྱག་དུས་ག་ནས་གྲོས་ཚོགས་འཐུས་མི་གཉིས་ལ་ང་ང་ཚོ་ཚོགས་པ་འདི་ག་རེ Group རེ་རེ་བཅར་བ། བཅར་དུས་ག་ནས་ང་ཚོའི་འདི་ནང་ལ་སྤུ་གུ་ཆུང་ང་ཚོ་ཡོད་དུས་ག་ནས་ལམ་སང་ཅིག་ལ་ད་སྤུ་གུ་ཆུང་ཆུང་མང་པོ་སླེབས་ཤག་ཁྱེད་རང་ཚོ Parliament House ནང་ལོགས་ལ་ཡག་ཅིག

དེ་སྔ་ཚོགས་པ་གཅིག་གི་རྒྱུན་ལས་གནང་མྱོང་མཁན་གཅིག་ལ་འབྲེལ་བ་བྱེད་པའི་སྐབས་སུ། ཁོ་རང་གིས་གསུངས་པ་བྱས་ན། ཞུ་གཏུག་གི་ལས་འགུལ་དེ་ད་ལོ་ཐེངས་མ་གཉིས་པ་དེ་ཆགས་ཀྱི་ཆགས་ཀྱི་ཡོད་རེད་གསུང་གི་འདུག་ད་ལྟ་ཤེས་རབ་ལགས་ཀྱིས་གསུངས་པ་བྱས་ན་ཞུ་གཏུག་གི་ལས་འགུལ་དེ་ད་ལོ་མང་པོ་ཅིག་སྤེལ་བའི་སྐོར་ལ་གཅིག་གསུང་གི་འདུག་བདེ་ཆེན་ལགས་ཀྱིས་འདི་འདྲ་བོ་ཅིག་གསུང་གི་འདུག་རྣམ་པ་ཚོ་ཀེ་ན་ཌ་ལ་ཡང་གྲོས་ཚོགས་ནང་ལ། ཚོགས་པ་མང་པོ་ཅིག་མཉམ་རུབ་བྱས་ནས་ཞུ་གཏུག་ལས་འགུལ་སྤེལ་ཏེ་ཐོག་མར་ག་དུས་འདྲ་བོ་ཅིག་འགོ་བཙུགས་རེད།

ཤེས་རབ་ལགས་ཀྱིས་མཁྱེན་གྱི་རེད་ཅིག། བོད་དོན་ཞུ་གཏུག་གི་ལས་འགུལ་འདི་འདྲའི་ཨ་མི་རི་ཀའི་རྒྱལ་ས Washington ནང་ལོགས་ལ་བོད་མི་ཚོ་གིས་སྤེལ་གྱི་ཡོད་རེད། Australia འདྲ་བ་ཅིག་ལ་སྤེལ་གྱི་འདུག་ཡུ་རོབ་ཁུལ་ལ་འདི་འདྲའི་ཅིག་ད་ཆུང་ཙམ་འདི་འདྲའི་གནང་གི་ཡོད་པའི་གནས་ཚུལ་འདི་འདྲའི་དོ་སྣང་བྱུང་སོང། སྤྱིའི་ཆ་ནས་གྲོས་ཚོགས་འཐུས་མི་ཚོ་གི་ཁྲོད་ལ་རྒྱལ་ཁབ་སོ་སོའི་ནང་ནང་གི་མི་སེར་ཆགས་པའི་གི་བོད་མི་ཚོ་གིས་བོད་དོན་ཞུ་གཏུག་གནང་ཡག་དེ་གལ་ཆེ་ཆུང་དང་གནད་འགག་ཆེ་ཆུང་དང་འདི་གི་ཕན་ཐོགས་ག་ཙམ་ཆེ་ལོས་ཅིག་ཡོང་གི་འདུག་དགོངས་ཀྱི་འདུག་ཤེས་རབ་ལགས་ཅིག་གསུངས་དང། ལའོ་ནོ། ད་འདི་དཔེ་གལ་ཆེན་པོ་ཆགས་བསྡད་འདུག་དྲན་གྱི་འདུག། དང་པོ། ང་ཚོ་ཀུན་བཟང་གསུངས་པ་ནང་བཞིན། ང་རང་ཚོ་བོད་པ་གཅིག་པུའི་ཐོག་ནས་མ་ཡིན་པ་བྱས as a གཅིག་འདི་ས་གནས་འདི་ལུང་པ་འདི་གི་མི་རིགས་ཞིག་ཡིན་པའི་ཐོག་ནས་གཅིག Canadian ཡིན་པའི་ཐོག་ནས་ཨ་ནི་ཞུ་གཏུག་བྱེད་དགོས་རེད། ད་འདི་གི་ཕྱོགས་གཅིག་ནས་བལྟས་བ་ཡིན་ན་སོ་སོ་ས་གནས་ཀྱི།

བོད་པ་མང་པོ་ཡོད་པའི་གི་ས་གནས་གཙོ་བོ་ལོ་གཉིས་ཆགས་བསྡད་པ་རེད Toronto གི Parkdale High Park བྱས Etobicoke། ཨ་ནི་འདི་ས་གནས་གི་གྲོས་ཚོགས་འཐུས་མི་ལ་ཨ་ནི་སོ་སོ་ངོས་ནས་བོད་དོན་གི་འགྲོ་བ་མིའི་ཐོབ་ཐང་དང་བོད་གི་ཆབ་སྲིད་གི་གནད་དོན་དེ་གལ་ཆེན་པོ་ཡིན་གི་སྤྱི་དང་འབྲེལ་བ་དུས་རྒྱུན་དུ་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་ནའི་ཨ་ནི་ཉིན་ལོ་གཅིག་གི་ཉིན་གཅིག་གི་ད་ལྟ་ཞུ་གཏུག་གི་ལས་འགུལ་ཉིན་འདི་ལ

ཨ་ནི་ཁོ་རང་གཉིས་ཆར་ང་ཚོ་ཐ་ཁི་ཙན་ཐན་ཏ་རིག་བཅུ་གཅིག་གཟའ་ཕུར་བུ་ཉིན་ལ་དུ་སི Toronto མི་དམངས་ཕེབས་བྱས་ཨ་ནི་ཞུ་གཏུགས་ཀྱིས་ཁོ་རང་གཉིས་ཆར་དུ་སི་མཇལ་འཕྲད་གནང་བ་རེད་ཞུ་གནང།
ད་ལྟ་དུས་ཚོད་ཀྱི་རྐྱེན་པས་ད་རིང་གི་ལས་རིམ་དེ་འདི་ནས་མཚམས་བཞག་གི་གཞན་པ་གཅིག་རྐྱང་རྣམ་པ་གཉིས་ལ་བཀའ་འདྲི་ཞུ་དགོས་དོན་དག་གཞན་པ་དེ་འདྲས་མང་པོ་འདུག་ད་ང་ཚོ་དུས་ཚོད་རྫོགས་འགྲོ་གི་འདུག་དེ་བྱེད་དུས་ཙམ་པ་ད་གཟའ་འཁོར་འདིའི་ནང་ལ་ཁེ་ན་ཌའི་ནང་གི་ཚོགས་པ་སྒྲིག་འཛུགས་མང་པོ་ཅིག་བོད་པའི་གི་ཚོགས་པ་སྒྲིག་འཛུགས་མང་པོ་ཅིག་མཉམ་རུབ་བྱས་ནས་ཁེ་ན་ཌའི་གྲོས་ཚོགས་ཀྱི་འཐུས་མི་ཚོ་གི་ལས་ཁུངས་དང་ད་ཅིག་འཐུས་མི་ཚོའི་ཁྲོད་ལ་བོད་དོན་ཞུ་གཏུགས་ཀྱི་ལས་འགུལ་ག་འདྲ་ཅིག་གང་དུ་གྲུབ་འབྲས་ལྡན་པ་ཅིག་སྤེལ་ཐུབ་འདུག་དེའི་ཐད་ལ། Canada Tibet Committee འམ་ཁེ་ན་ཌའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཤེས་རབ་མཐར་ཕྱིན་ལགས་དང། ས་གནས་བོད་མི་ཚོགས་པའི་ཚོགས་གཙོ་བདེ་ཆེན་དགའ་བ་ལགས་གཉིས་ཀྱིས་འདི་ལོའི་ལོ་འདི་གི་ད་ལྟ་ལས་འགུལ་དེ་ག་འདྲ་བྱུང་ཡོད་པའི་ཐད་ལ་འགྲེལ་བཤད་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ། ཐུགས་རྗེ་གནང། ཐུགས་རྗེ་གནང།